རྫུན་སྤངས་མ་སྤངས་ན། རྫུན་སྤངས་སྤངས་དགོས་སམ་ཁས་དེ་ནས་ཁས་ལེན་མ་བཅུག་ན། ཨ་ནི། ཆང་འཐུང་གང་རྒྱུ་མ་བྱེད་ཅེས་ང་ཆང་འཐུང་རྒྱུ་མ་བྱས་ཟེར་དེ་ནས་སྐྱག་རྫུན་བཤད་བྱས་ན། ཨ་ནི་མི་མགོ་སྐོར་གཏོང་ལས་སླ་པོ་ཡོད་རེད་བ། ཨོ་དེ་འདྲས་ཀྱི་དེ་ནས་མི་ནི་མགོ་སྐོར་མ་གཏོང་ཆེད་དུ་ཡིན། ཨ་དེ། དེ་འདྲས་ཡིན། གཞན་དག་བྱེད་དེ་ཁོ་རང་དེ་ནས། ཕྲ་མ་དང་ཚིག་རྩུབ་དང་ཉེས་པ་དག་ཡོད་རེད་དེ། རྫུན་ལ་ལྟོས་ཏེ་ཁོ།

སྤོང་བ་བདུན་གྱི་བདག་ཉིད་རེད། སྤོང་བ་བདུན་གྱི་བདག་སེམས་དེ་ལུས་མི་དགེ་བ་ཡོད་ན། གསུམ། ངག་གི་མི་དགེ་བ་བཞི་ཡོད་རེད། བཞི་པོ་དེ་དེ་ཁྱོན་བདུན་རེད་བ། ལུས་ངག་སྤོང་བ་བདུན་ཟེར་གི་རེད་བ། དེ་བདུན་པོ་དེ་སྤོང་བའི་སྤོང་བ་སྤོང་བ་གཅིག་རེད་ད་གང་ལྟ། ལོ་ག་བསམ་གཏོང་བརྗོད་མ་རེད། བསམ་གཏན་བསམ་གཏན་གྱི་དངོས་གཞི་དང་ཉེར་བསྡོགས་ཀྱི་ངོ་བོར་གྱུར་པའི་ཨ་ནི་སྤོང་བ་བདུན་གྱི་བདག་ཉིད། ལུས་ཀྱི་མི་དགེ་བ་གསུམ་ངག་གི་མི་དགེ་བ་བཞི་བཅས་ནས་དེ་སྤོང་བའི།

འདོད་གཏོགས་ཐམས་ཅད་གཉིས་ཀ་དང་ལྡན་འདི་བྱས་ནས། འདི་ནི་དེ་ནི་མ་བཏང་སྟེ། རྩ་བ་ཐོག་ལ་རང་བྱས་ནས་ཏོ་དྲག་པོར་བྱེད་རེད་དེ། འགྲེལ་པ་ཐོག་ནི་དེ་ནི་གསལ་པོ་ཞེ་དྲག་བཤད་བཞིན་ཡོད་རེད་བ། འགྲེལ་པ་ཀློག་མ་ཤེས་ན་ད་ག་རེད་ཀློག་ཤེས་ན་ནི་འགྲེལ་པ་དེ་གསལ་པོ་ཞེ་དྲག་རེད་འགྲེལ་པ་གཏོང་ངེས་པའི་མཁས་པ་ཞེ་དྲག་རེད་བ་མཁས་པ་ཞེ་དྲག་ཡིན་ཙང་ནི་ཨ་ནི་གསལ་པོ་ཞེ་དྲག་མར་བཀོད་ཐུབ་ཀྱི་ཡོད་རེད།

འདོད་གཏོགས་ག་རེ་ཟེར་ན་སོ་ཐར་གྱི་སྡོམ་པ་འདི་འདོད་པའི་སས་བསྡུས་ཡིན། ཐམས་ཅད་ཟེར་ག་རེ་ཟེར་ན་སྦྱོར་དངོས་མཇུག་གསུམ་ཐམས་ཅད་ཚང་ནས་ཐོབ་དགོས། ཐམས་ཅད་དང། གཉིས་ཀ་དང་ཟེར་ག་རེ་གཉིས་ཀ་དེ་ལ་གཉིས་རེད། སེམས་ཅན་དུ་སྟོན་པ་དང་མི་སྟོན་པའི་གཉིས་ཀའི་སྟེང་ནས་ཐོབ་པ་ཡིན། དེ་ཐོབ་ས་གཞི་དེ་ལ་སེམས་ཅན་ཡིན་པ་ཡོད་རེད་སེམས་ཅན་དེ་ལ་རྒྱུད་ཀྱིས་བསྡུས་པ་དང་རྒྱུད་ཀྱིས་མ་བསྡུས་པ་གཉིས་ཀ་ཡོད་རེད། དེ་ནས་ཕ་གི། རང་བཞིན་ཁ་ན་མ་ཐོ་བཅས་པའི་ཁ་ན་མ་ཐོ། གཉིས་ཀ་སྤང་དགོས་བ། གཉིས་ཀ་སྤོང་བ་དེ་ནི་འཐོབ་དགོས་བ། དེ་ནི་སྤང་བྱ་དེ་ལ་གཉིས་ཀ་ཡོད་མ་གཏོགས་དེ། ཁ་ན་མ་ཐོ་རྐྱང་རྐྱང་མ་རེད། དེ་ནི། བཅས་པའི་ཁ་ན་མ་ཐོ་རྐྱང་རྐྱང་མ་རེད་བ། འཐོབ་གཉིས་ཀ་དང། ད་ལྟར་དག་ལས་འཐོབ་པར་འགྱུར་གསུངས་འདུག་གོ། དེ་ནི། འཐོབ་ཡག་གི་གཞི་དེ་ད་ལྟ་བ་ལ་བརྟེན་ནས་འཐོབ་པ་ཡིན། འདས་མ་འོངས་ལ་མི་འཐོབ་པ་ཞིག་རེད་ད། འདི་ཚོ་ཇི་ལྟར་གོ་བ་ཆགས་ཚེ་གལ་ཆེན་པོ་ཡོད་རེད། ད་ལྟ་བ་ལས་ཐོབ་འདས་པ་ལས་མི་ཐོབ་མ་འོངས་པ་ལས་མི་ཐོབ་ཟེར་གི་འདི་ཐོབ་སའི་གཞི་སེམས་ཅན་ལས་ད་ལྟ་བ་ཡིན། སོ་ཐར་གྱི་སྡོམ་པ་ཡིན་ན་ནི་དེ་ནི་སྲོག་གཅོད་ཀྱི་མེད་སྲོག་གཅོད་སྤོང་བ་ཡིན། དེ་ནི་དེ་ཟེར་ཡ་གཅིག་གི་དེ་ནི་དཔེར་ན་ཡོད་རེད་བ་ཡུལ་དེ་སོགས་སེམས་ཅན་དེ་སྟེ། དེ་ནི

ཤན་པ་རྒྱུད་རྩ་ཟེར་བ་དེ་འདྲས་མིན་ན་ཡང། ད་ང་འདི་ནས་བཤས་བཏང་ནས་ཨ་ནི་འཚོ་བ་བྱེད་ཀྱི་ཡིན་ཟེར་དེ་ང་དཔྱ་ཁྲལ་རེད་བ་དེ་ངས་ཕུལ་གྱི་ཡིན་ཟེར་དཔེར་ན་དཔོན་པོ་རེད་བ་དེ་འདྲས་ཁས་ལེན་པ་ཡིན་ན་དེ་ཁས་བླངས་པ་ཙམ་གྱིས་དེ་ནི་སྡོམ་མིན་ཐོབ་འགྲོ་བ་རེད་བ་དེ་གཉིས་རེད་ཁས་ཁས་ལེན་པ་ལས་ཐོབ་པ་དང་བྱ་བ་དེ་ལ་ཡུན་ཐོབ་པ་གཅིག་གཉིས་དེ་རིགས་དེ་ག་རེ་ཟེར་ན་ཁོ་རིགས་རྒྱུད་མི་འདྲ་དེ་འདྲས་ཀྱི་ཆ་ནས་བཤད་འོང་བ་རེད་བ། སྡོམ་མིན་ཟེར་མཁན་དེ་སྡོམ་མིན་ཟེར་མཁན་དེ་མང་པོ་ཡོད་རེད་ཤེས་ལ་སྡོམ་མིན་དེ་ལ་ཡུན།

ཡན་ལག་དེ་ལ་ཡང་མང་ཉུང་ཡོད་རེད་ཡོད་རེད་བ། དཔེར་ན། དགེ་སློང་གི་སྡོམ་པ་ཡིན་ན། ཡན་ལག་དེ་ནི་བདུན་ལ་ཐོབ་པ་རེད་བ། ལུས་ངག་སྤོང་བ་བདུན་ལ་དེ་ནི་ཐོབ་དགོས། དགེ་བསྙེན་ཡིན་ན། སྤང་བྱ་ལྔ་སྤངས་ནས་ཐོབ་པ་རེད་བ། སྤང་བྱ་ལྔ་རེ་ཡན་ལག་མང་ཉུང་འདུག་བ། སྤང་བྱ། སྤང་བྱ་དེ་ཡན་ལག་ལྔ་རེ། དགེ་ཚུལ་ཡིན་ན་བཅུ་རེད་བ། བཅུ་བྱས་བསྙེན་གནས་ཡིན་ན་བརྒྱད་རེད་བ། བརྒྱད་དེ་སྤངས་པ་ལས་དེ་ནི་ཐོབ་པ་རེད་བ། དེ་ནི། ཡན་ལག་དེ་ལ་མང་ཉུང་གི་དབྱེ་བ་ཡོད། དེ་གང་ག་གཅིག་པ་མ་ཡིན། རྒྱུ་ལ་དབྱེ་བ་ཡོད། རྒྱུ་ལ་དབྱེ་བ་ཡོད། སྡོམ་པ་ཐོབ་དུས་སྐབས་ལ། སྡོམ་པ། ལེན། སྡོམ་པ་ལྔའི། སྡོམ་པ་ལེན་དགོས་ཀྱི་འདུག་བསམ་པའི་བསམ་བློ་ཅིག་ཡོད་རེད་བ། བསམ་བློ་དེ་ལ་དེ་ནི་ཆུང་འབྲིང་ཆེན་པོ་གསུམ་ཡོད་རེད་བ། བསམ་བློ་ཁ་ཤས་ལ་དེ་ནི་ཡོད་རེད་དེ། བསམ་བློ་ཤུགས་ཆུང་ཆུང་ཅིག་མ་གཏོགས་ཡོད་མ་རེད། མ་ཐུབ་ཕྱིར། ཁ་ཤས་གནོད་པའི་རྟེན་ཅིང་འབྲིང་ཙམ་ཅིག། ཁ་ཤས་ང་སྡོམ་པ་སྡོམ་པ་ཅིག་མ་ཐོབ་པར་རྩ་ནས་འགྲིག་ཡག་མི་འདུག་སྡོམ་པ་དེ་ངེས་པར་དུ་ལེན་དགོས་དགོས་བསམ་ཨ་ནི། དེ་ཞུ། དཔེར་ན་ངེས་འབྱུང་གི་བསམ་པ་ཟིན་པ་འདྲ་པོ་དང་འཁོར་བ་ལ་སྐྱོ་སྐྱོ་ཤས་སྐྱེས་པ་འདྲ་པོ་དེ་འདྲ་ཡོད་ན། ད་སྡོམ་པ་མ་ལེན་ཐབས་མི་འདུག་སྡོམ་པ་ཅིག་མ་ལེན་དེ་འདྲ་མ་བྱས་ན་འཁོར་བ་ལས་གྲོལ་ཡག་མི་འདུག་བསམ་ཨ་ནི། འཁོར་བའི་སྡུག་བསྔལ་སྤོང་འདོད་པའི་བསམ་བློ་ཤུགས་དྲག་པོ་ཡོད་རེད་བ། དེ་འདྲ། དེ་ནི་བསམ་བློ་དེ་ལ། ཆུང་འབྲིང་ཆེན་པོ་གསུམ་ཡོད་པ་ཡིན་ཙང། ཆུང་ངུ་ཡོད་མཁན་དེ་ལ་འབྲིང་ཡོད་མ་རེད་དེ་ནི་ཆེན་པོ་ཡོད་མ་རེད། ཆེན་པོ་ཡོད་མཁན་དེ་ལ་ཆུང་ངུ་དང་འབྲིང་ཡོད་མ་རེད། བྱས་ཙང། ཆུང་འབྲིང་ཆེན་པོ་གསུམ་ཀ་ཚང་མཁན་ཞིག་ཡོད་མ་རེད་བ།

ཡན་ལག་བརྒྱད་ཀྱི་མདུན་ནི་བརྒྱད་ཡིན། འོ་འདུག་བྱས་ནས། ཡན་ལག་དེར་མང་ཉུང་ཡོད། རྒྱུ་དེ་ལ་དབྱེ་བ་ཡོད། རྒྱུ་དེ་ལ། ཀུན་སློང་དེ་ལ་ཆུང་འབྲིང་ཆེན་པོ་གསུམ་རེད་བ། དེ་ན། གསུམ་ཀ་ཚང་མཁན་ཡོད་མ་རེད། ཆུང་ཡོད་མཁན་དེ་ལ་ཆེན་པོ་ཡོད་མ་རེད་འབྲིང་ཡོད་མ་རེད། རེད་བ། འབྲིང་ཡོད་མཁན་དེ་ལ་ཆུང་འབྲིང། རེད་བ་ཆུང་བ་དང་ཆེ་བ་ཡོད་མ་རེད། ཆེན་པོ་ཡོད་མཁན་དེ་ལ། དང་པོ་གཉིས་པོ་དེ་ཡོད་མ་རེད་འོ་འདུག་བྱས་ནས། རྒྱུ་གསུམ་ཀ་ཚང་ཤེས་ཀྱི་མ་རེད། ཡན་ལག་རྒྱུ་ལ་དབྱེ་བ་ཡོད། ད་སྡོམ་མིན་འདི་ཡིན་པར་སྡོམ་མིན། སྡོམ་པ་སྡོམ་མིན་བར་མ་གསུམ་བཤད་ཀྱི་འདུག་བ་འདི། སྡོམ་པ་སྡོམ་མིན་བར་མ་གསུམ་དེ་གསུམ་པོའི་ཁྱད་པར་ག་རེ་རེད་ཟེར་ན། དེ་དེའི་གོ་བ་ཆགས་དགོས་རེད་དེ། གོ་བ་མ་ཆགས་ན་ཨ་ནི་སྡོམ་པ་དེ་ནི། རྐང་ཚ་འགྲོ་བ་དེ་ཨ་འགྲོ་རུ། སྡོམ་པ་ཟེར་ནས་དེ་སྔོན་སོ་ཐར་གྱི་སྡོམ་པ། བསམ་གཏན་གྱི་སྡོམ་པ་ཟག་མེད་ཀྱི་སྡོམ་པ་གསུམ་པོ་དེ་སྡོམ་པ་ཟེར་གི་རེད་བ། རང་གི་ཉེས་སྤྱོད་ལ་སྡོམ་པར་བྱེད་པའི། རྣམ་པར་རིག་མེད་ཀྱི་ད་གཟུགས་ཅིག་རེད་བ། སྡོམ་པར་བྱེད་པ། སྡོམ་མིན་ཟེར་དུས་སྐབས་ལ་དེ་ནི། གང་གའི་རྒྱུད་ལ་མི་འདུག་བ་དཔེར་ན་ཤན་པ་འདྲ་པོ་དང་དེ་ནི་ཁོ་པ་སྡོམ་མིན་རྒྱུད་ལ་ལྡན་པའི་གང་ཟག་དེ་ཚོའི་རྒྱུད་ལ་ཡོད་རེད་བ། སྡོམ་མིན། བར་མ་ཟེར་མཁན་དེ་མང་ཤོས་དེ་རེད། བར་མ་དེ་ལ་བར་མའི་དགེ་བ། བར་མའི་དེ་མི་དགེ་བ་ཟེར་དུས་དེ་ནི། བར་མ་དེ་ལ་མང་པོ་ཡོད་རེད་བ། དཔེར་ན་ང་རང་ཚོས་ཕྱག་འཚལ་བ་ཡིན་ན། ཕྱག་འཚལ་བ་དེ་བར་མའི་དགེ་བ་རེད་བ།

སྡོམ་པ་ཡང་མ་ཡིན་སྡོམ་པ་རབ་བྱུང་སྒྲུབ་དུས་སྐབས་སྡོམ་པ་ཐོབ་ཡག་གི་ཡོད་མ་རེད་ད་རབ་བྱུང་བསྒྲུབས་ཚར་ནས་དེ་དེའི་ཤུལ་ལ་དེ་ནི་དགེ་ཚུལ་སྒྲུབ་དུས་ཡང་དགེ་ཚུལ་གྱི་སྡོམ་པ་དེ་ཐོབ་དགོས་རེད་བ། ནས་རབ་བྱུང་གི་སྡོམ་པ་ཟེར་ནས་དེ་ལོགས་ཀ་ཡོད་མ་རེད་བ་དེ་དུས་ནི་ཐོབ་ཡག་ད་ག་རེ་ཟེར་ན་བར་མའི་དགེ་བ་ཞིག་ཐོབ་པ་རེད་བྱས་ནས་བར་མ་རབ་བྱུང་ཟེར་གི་འདུག་བ་འོ་འདུག་བྱས་ནས་དེ་འདུག་བྱས་ནས་དེ་བཤད་ཀྱི་ཡོད་རེད།

སྲོག་གཅོད་པའི་ཡན་ལག་པ་དེ་འདྲ་བྱས་ན་དེ་ཡན་ལག་ག་རེ་ཡིན་ན་ཁོ་བོས་ཁྱོད་དེ་ནས་གཞི་ལ་བཞུགས་ས་དེ་ལ་ཕལ་ཆེར་གང་གང་ཡོད་རྒྱུ་རེད་བ་ང་ད་ཐུགས་བྱས་ན་དེ་ཡན་ལག་དེ་སྡོམ་མིན་དེ་ཡན་ལག་གང་ག་ལ་ཐོབ་པ་ཡིན་ཟེར་འདུག་བ་ཡན་ལག་ཡན་ལག་ཀུན་ཀུན་ལས་རྒྱུས་མིན་ནོ་ཟེར་རྒྱུ་དེ་ལ་ཡང་གང་གང་ག་མ་ཡིན་ཟེར་དེ་ནས་སྡོམ་པ་མིན་པ་ཐོབ་ས་དེ་སེམས་ཅན་ཐམས་ཅད་ལ་ཐོབ་པ་ཡིན་ཡན་ལག་ཀུན་ལ་ཐོབ་པ་ཡིན།

ཨ་མྱེས་སྣང་བ་དེ་འདྲ་བྱེད་ཀྱི་ཡིན། ཨ་ནི་ཁོ་དེ། ཁས་ལེན་བྱེད་ཀྱི་དེ་སླར་ལེན་ན་ནགས་ཚང་དེ། གང་ལྟར་དེ། སྡོམ་མིན་ཐོབ་ཀྱི་ཡོད་རེད། ཁས་ལེན་པ་ལས་ཐོབ་པར་འགྱུར་ས་ཐུག་ཟིན་པ་རེད། ལྷག་མའི་རྣམ་རིག་མིན་ཞིང་དང་ལེན་དང་གུས་པར་བྱེད་པས་ཐོབ་ཟེར་གྱི་འདུག། ད་བར་མ་དེ་རེད།

དེ། བར་མའི་དགེ་བ་རེད་བ། དཔེར་ན། དགེ་འདུན་ལ། གཙུག་ལག། ཀུན་དགའ་ར་བ་ཕུལ་བ་དང། གཙུག་ལག་ཁང་ཕུལ་བ་དང། ཨ་ནི། མལ་སྟན་དང་དེ་འདྲ་ཕུལ་བ་དང། དེ་འདྲ་བྱས་པ་དེ་རྫས་ལས་བྱུང་བའི་བསོད་ནམས་རེད་བ། རྫས་དེ་ག་རེ་ཟེར་ན་དེ་ཞིང་ལ་བརྟེན་ནས་ཐོབ་པ་རེད་དེ་ཚོའི་དགེ་བ་ག་རེ་ཐོབ་པ་རེད་ཟེར་ན། བར་མའི་རྣམ་པར་རིག་མིན་ཞིག་ཐོབ་པ་རེད་བ། བར་མའི་དགེ་བ་ཞིག་ཐོབ་པ་རེད་མ་གཏོགས་སྡོམ་པ་ཐོབ་པ་ཡང་མ་རེད་སྡོམ་མིན་ཐོབ་པ་ཡང་མ་རེད་བ། བར་མའི་དགེ་བ་ཞིག་ཐོབ་པ་རེད་བར་མའི་དགེ་བ་དེ་ཐོབ་པ་ཡིན་ཙང།

ཁ་སོར་སྡོམ་འགྲོ་བ་བྱེད་ན་དེ་ཐུན་ཏེ་གཅིག་རེད། ད་དེ་ནས་སྡོམ་པ་ཕ་གི་ཐོབ་སྟངས་དེ་འདྲ་ཡིན་ན་ད། གཏོང་རྒྱུ་ག་ལ་ག་འདྲས་གཏོང་དགོས་རེད་ཟེར་ན། གཏོང་གཏོང་རྒྱུ་དེ་མི་འདྲ་རེད་དེ་ཡང་ངོ་ཐག་མ་ཆོད་ན་འདི་འདི་བཅའ་ཟིན་པོ་ཡོད་རེད་འདི། ཕ་གི། དང་པོ་སོ་ཐར་གྱི་སྡོམ་པ་གཏོང་ཚུལ་དེ་མདོ་རྩ་འདུལ་བ་ནང་ལ་ཡོད་རེད་བ། སོ་ཐར་གྱི་སྡོམ་པ་གཏོང་ཚུལ། བསམ་གཏན་གྱི་སྡོམ་པ་གཏོང་ཚུལ། ནི་ཟག་མེད་ཀྱི་སྡོམ་པ་གཏོང་ཚུལ།

འཆབ་འཆབ་མེད་བྱུང་བ་ཡིན་ན། ཅིག་གིས། ཁར། དམན་སྤྱོད་ལྔ་དང་དུ་བླངས་ཁྱད་པར་ཅན་སྤྱོད་པ་ལྔ་སྤངས་དེ་འདྲ་བྱས་ནས་ཕྱིར་བཅོས་བྱས་ནས། བུ་གའི། དགེ་འདུན་གྱི་ནང་ལ་བསྡད་ཆོག་གི་ཡོད་པ་རེད་བ། དེ་དགེ་སློང་སྡོམ་པ་ཡོད་རེད་བ། ཕམ་པ་བྱུང་བ་དང་སྡོམ་པ་གཏོང་བ་དེ་ཁས་ལེན་གྱི་ཡོད་མ་རེད། ཁ་ཅིག་ལྟུང་བར་གྱུར་ལས་སྨྲ། ལྟུང་བ་ཟེར་ཡས་ཕམ་པ་རེད། ཕམ་པ་བྱུང་ཟིན་ན་དེ་ནི་སྡོམ་པ་གཏོང་བ་ཡིན། དེ་འདྲས་ཁ་ཅིག་གིས་དེ་ལ་འདོད་གི་ཡོད་རེད། དེ་ཁྱད་གི་མ་རེད། གཞན་དག་དམ་ཆོས་ནུབ་པ་ལས་གཏོང་བ།